ངེས་པ་དང་མ་ངེས་པ་ཟེར་མཁན་དེ། སྤྱིར་བཏང་བྱས་འདི་འདྲའི་ཅིག་སེམས་འདི་འགྱུར་བ། ལས་རང་གི་རྣམ་སྨིན་གྱི་འབྲས་བུ་དེ་ནི། ཁོ། འབྱིན་པ། ངེས་པ་དེ་ལའང་རྣམ་སྨིན་གྱི་འབྲས་བུ་འབྱིན་པ་དེ་ནི་གཏན་མ་ཁེལ་བར་འགྲུབ་བོ། མ་ངེས་པ་དེ་འདྲའི་གཉིས་ཡོད་རེད་པ། དེ་ཡང་ངེས་དང་མ་ངེས་དང། དེ་ནི། ལས། དཔེར་ན་རྣམ་སྨིན། འབྱིན་པ། ངེས་པ་དེ་ལ་ཡང་གསུམ་ཡོད། མཐོང་བའི་ཆོས་ལ་སོགས་པ་ལ།

རྣམ་སྨིན་དང་གནས་སྐབས་གཉིས་ཀར་ངེས་པ་གཉིས་ཀར་མ་ངེས་པ་ཟེར་ནས་བཞི་བཞག་དེའི། གོ་མ་དེ་བཞི་ར་ཡོ་མར་ད། བུ་ཡོད། རྣམ་སྨིན་ངེས་པ་ཟེར་མཁན་དེ་ནི་ལས་དེ་ལ་རྣམ་འབྲས་བུ་རྣམ་སྨིན་ཡོད་ན་དེ་གཏན་ཁེལ་བ་ཡོད་པ་བྱས། རྣམ་སྨིན་ཡོད་ན་ཡང་རྣམ་སྨིན་དེ། མཐོང་བའི་ཆོས་ལ་གྲུབ་ཀྱི་ཡོད་ནའང་དེ་ནི། སྐྱེ་བ་ཕྱི་མ་ལ་གྲུབ་ཀྱི་ཡོད་ན་ཡང་སྐྱེ་བ་ཡང་ཕྱི་ལ་གྲུབ་ཀྱི་ཡོད་ན་དེ་གཏན་མ་འཁེལ་བ་བྱས་ལ་ཨ་ནི། རྣམ་སྨིན་ངེས་ལ་གནས་སྐབས་མ་ངེས་པ་ཟེར་མཁན་ཆགས་ཡོང་རོ། གནས་སྐབས་མ་ངེས་པ་ཟེར། ད། ཚེ་འདི་ལ། ལས་དེ་གི་འབྲས་བུ་གྲུབ། རྣམ་སྨིན་ཚེ་འདི་ལ་མ་གྲུབ་ན་དེ་འདྲ་ཡིན་ན་ནི་གནས་སྐབས་ངེས་ལ། རྣམ་སྨིན་མ་ངེས་པར་འགྱུར་རོ། ད། རྣམ་སྨིན་ཡོད་རྣམ་སྨིན་དེ་ཚེ་འདི་ལ་གྲུབ་པ། དེ་འདྲ་ཡིན་ན་གནས་སྐབས་ངེས་པ་རེད་དེ་ནི་རྣམ་སྨིན་ངེས་པར། ནས། དེ་ཀའི་མཐོང་བའི་ཆོས་ལ་སོགས་པ་གསུམ་པོར་བཅད་ལ་དེ་ནས་དེ་ལ་ཡང་མ་གྲུབ་རྣམ་སྨིན་སྤྱིར་བཏང་རྣམ་སྨིན་མ་གྲུབ་པ་དེ་འདྲ་ཡིན་ན་དེ་གཉི་ག་མ་གྲུབ་པ་ཟེར་གྱི་རེད་བ། དེ་འདྲའི་ཕྱིར་ན་ཨ་ནི་གཞན་དག་མུ་ནི་བཞི་ཞེས་ཟེར་རོ།

ད་ཚེ་འདི་ལ་དཔེར་ན་དེ་གའི་མཐོང་ཆོས་མཐོང་ཆོས་མྱོང་འགྱུར་གྱིས་དེ་ནི་རིགས་མཐུན་འཕེན་ཡག་ཡོད་མ་རེད་པ། ཡོད་མ་རེད་པ། ད་སྐྱེ་བ་ཕྱི་མ་གི་ནི་རིགས་མཐུན་འཕེན་པ་དང། སྐྱེ་བ་གསུམ་པ་ཕན་ཆད་ན་དེ་ནི་རིགས་རིགས་མཐུན་ཕན་པ། འོ་ད་དེ་འདྲས་ཡོད་རེད་པ། དེ་འདྲས་ཡིན་ཙང་གསུམ་གྱིས་རིས་ནི་འཕེན་པར་བྱེད། གསུམ་པོ་དེ་ག་རེ་རེད་ཟེར་ན། སྐྱེས་ནས་མྱོང་འགྱུར། ལན་གྲངས་གཞན་ལ་མྱོང་འགྱུར། མ་ངེས་པའི་ལས། དེ་གསུམ་པོ་དེ་ཡིན་པ་རེད།

མེར་མེར་པོ་ནུར་ནུར་པོ་ལྟར་ལྟར་པོ། གོར་གོར་པོ་མཁྲང་འགྱུར་ཟེར་མཁན་གཅིག། ལྔ་ཡོད་རོ། མངལ་གྱི་གནས་སྐབས་ལྔ། བཙས་པའི་གནས་སྐབས་ལ་བྱིས་པ་གཞོན་ནུ་དར་མ་དར་ཡོལ། རྒན་པོ་ཟེར་ལྔ་ཡོད་རོ། མངལ་གྱི་གནས་སྐབས་ལྔ། བཙས་པའི་གནས་སྐབས་ལྔ་བྱས་ན། བཅུ་ཡོད་རོ། དེའི་སྒང་ལ་བར་དོ་ཁོ་རང་གཅིག་པོ། བཅུ་གཅིག་རོ། བཅུ་གཅིག་དེ་ལ་དེ་ནས། ངེས་པ་ལས་དེ་ལ་ངེས་པ་དང་མ་ངེས་པ་གཉིས་གཉིས་བྱས་ན། ཉི་ཤུ་རྩ་གཉིས་སུ་བཞག་པ་རེད། དེ་བྱས་ན། དེ་ཡི། སྔ་མ་སྐྱེ་བ་སྔ་མ་དེ། བར་དོར་མ་སྐྱེས་གོང་ལ་སྐྱེ་བ་སྔ་མ་དེ། སྐྱེས་ནས་མྱོང་འགྱུར་གྱི་ལས་བསགས་པ་རོ། སྐྱེས་ནས་མྱོང་འགྱུར་གྱི་ལས་ཀྱི་དེ་ནི། འབྲས་བུ་དེ་གྲུབ་ཀྱི་ཡོད་རོ། འབྲས་བུ་དེ་གྲུབ་པ་ཡིན་ཙང་ནི། ལན་གྲངས་གཞན་ལ་མྱོང་འགྱུར་གྱི་མ་རེད་པ་ད། སྐྱེས་ནས་མྱོང་འགྱུར་གྱི་དེ། འབྲས་བུའི་གནས་སྐབས་རོ། འབྲས་བུའི་གནས་སྐབས་དེ་ནི་ཁོ་རང་གི་བར་དོ་བ་རང་གི་ཚེ་ལ་གཅིག་བྱས་ན་མཐོང་ཆོས་མྱོང་འགྱུར་འབྲས་བུ་དེ། མཐོང་བའི་ཆོས་ཚེ་དེ་ལ་དྲུག་གིས་དབོར་བ། དེ་དྲུག་གིས་རེ། ཨ་ནི། བར་དོ་བ་ཡི་ཤི་ནི་ཨ་ནི། འདོད་པ་ལ་སྐྱེ་ནི། དཔེར་ན། མངལ་གྱི་གནས་སྐབས་ལྔ། ཨ་ནི། དེ་ཀའི། བཙས་པའི་གནས་སྐབས་ལྔ་ཡོད་རེ། དེ་ཚོ། དེ་ཚོ་ལས། སྐྱེས་པའི་གནས་སྐབས་སྐྱེ། དེ། མཐོང་ཆོས་ལ་མྱོང་བ་ཡིན། ལས་ཀྱི་འབྲས་བུ་མཐོང་ཆོས་ལ་མྱོང་བ་ཡིན། ག་རེ་ཟེར་ན། བར་དོ་བ་དང། དེ་ནི། དེ་ཀའི།

དེ་ནི་ལས་ངེས་པ་དང་མ་ངེས་པ་དེ་གཉིས་ཀྱི་དེ་ནི་འབྲས་བུ་གཉིས་གཉིས་ཀྱི་ལས་དེ་ནི་འཕེན་པ་ཉི་ཤུ་རྩ་གཉིས་ཡོད་རེད། ཉི་ཤུ་རྩ་གཉིས་ཡོད་ཙང་ཨ་ནི་དེ་ཡི་ད་ལྟ་ཁོ་རང་འབྲས་བུ་སྐྱེ་བ་སྔ་མ་གི་ལས་དེ་གི་སྐྱེས་ནས་མྱོང་འགྱུར་གི་ལས་དེ་གི་འབྲས་བུ་ལ་གནས་པ་རེད། རང་ཉིད་ལ་ལྟོས་དེ་ཡིན་ན་དཔེར་ན། མཐོང་བའི་ཆོས་ལ་གནས་པ་རེད། མཐོང་བའི་ཆོས་ལ་གནས་པ་རེད།

ཁོ་ན་འཕེན་བྱེད་ཀྱི་ལས་དེ་ཡིན་ན་སྐྱེས་ནས་མྱོང་འགྱུར་གྱི་ལས་རེད་བ་སྐྱེ་བ་སྔོན་མར་བསགས་པ་རེད་བ་ད་ད་ལྟ་མཐོང་ཆོས་ཀྱི་འབྲས་བུ་ལ་གནས་པ་ཡིན། ཚེ་འདི་གའི་ཁོ་ན་འདི་གའི་བར་དོ་བ་ཁོ་རང་གི་དེ་ནི་ལུས་རྟེན་གཅིག་དང། སྐྱེ་བ་ཕྱི་མ་གི་དེ་ནི་མི་ཡི་ལུས་རྟེན་གཉིས་པོ་དེ། མཐོང་བའི་ཆོས་ལ་དེ་ནི་ཡིན་པ་འདྲ་འདྲ་རེད། གལ་སྲིད་ལས་གཅིག་གི་འབྲས་བུ་ལ་གནས་པ་རེད་ད་དེ་ནི་དེ་འདྲ་ཞིག་དགོས་ཡོད་ཡིན་པ་རེད།

ལས། རྣམ་སྨིན་མྱོང་བ་ངེས་པའི་ལས། རྣམ་སྨིན་མྱོང་བ་མ་ངེས་པའི་ལས། དེ་ན་ཞེས་པའི་འོ་ན་དེ་འདྲ་ཡིན་ན་རྣམ་སྨིན་མྱོང་བ་ངེས་པ་ཟེར་མཁན་དེ་ལ་རྟགས་གང་འདྲ་ཞིག་དགོས་ཟེར་ན་རྟགས་གཅིག་ངོས་གཟུང་གི་ཡོད་རེད། དཔེར་ན། རྣམ་སྨིན་མྱོང་བ་ངེས་པའི་ལས་དེ་ལ་དེ་ནི། ཉོན་མོངས་རབ་དང་དྲག་པོ་དང། ཡོན་ཏན་ཞིང་དང་རྒྱུན་ཆགས་སུ། བྱས་པ་གང་ཞིག་ཡིན་པ་དང་ཕ་མ་གསོད་གང་དེ་ངེས་སོ།

ང་ཚོ་ཆོས་བྱེད་སའི་དེ་ལས་སླ་པོ་མི་འདུག་ཨ་ནི། དེ་ངོ་ཐག་ཆོད་དགོས་ཡ་མང་པོ་ཞིག་རང་ཡོད་རེད་ངོས་འཛིན་མ་ཐུབ་ན་དེ་ནི་བྱེད་སྟངས་ཤེས་ཀྱི་ཡོད་མ་རེད་བ། དེ་ཚོ་གང་ག་དེ་ནི་བོད་པའི་ངོས་འཛིན་ཅན་བྱེད་དགོས་རེད་དེ། དེ་ཚོ་ངོས་འཛིན་སློབ་སྦྱོང་བྱེད་མ་མྱོང་བ་ཡིན་ན་ད་ག་རེ་རྣམ་སྨིན་མྱོང་བ་ངེས་པ་ཡིན་ག་རེ་མྱོང་བ་ངེས་མེད་དེ་འདི་ཚོ་གང་ག་དེ་ནི་མགོ་ཚོད་ཡ་ཁོ་རང་ཡོད་མ་རེད་བ་ཅི་ད་དེ།

པར་སིག་པར་སིག་ནས་བྱས་ཡོད་རོ་བ་ད་དེ་ཀླ་ཀློ་སོགས་ལ་བྱེད་ཀྱི་མ་འདྲ་ངེས་མ་དེ། དེང་སང་དེ་ཡོད་མེད་གང་ཤེས་དེ་པར་སིག་པར་སིག་ནས་བྱེད་ཀྱི་མ་ཡོད་རོ་བ་དེ་གི་ཨ་ནི་རང་གི་ཕ་མ་ཨ་ནི་དཔེ་ལོ་ཆེན་པོ་རེ་ནི་དཔེ་དེ་ནི་རེ་སོང་ན་དེ་བསད་ན་དེ་ནི་ཕན་པ་ཆེན་པོ་ཡོད་ཕ་མ་ལ་སྡུག་བསྔལ་ཉོན་མོངས་པ་དེ་ནི་དཔེ་དེ་ནི་ཡང་བྱོས་དེ་ད་སྐྱེ་བ་འཇུག་གོ་ནས་སྤུ་གུ་འདྲ་བོ་ཆ་ཆེ་ནས་ཁོ་ཡང་རེ་ཕྱིན་པར་སིག་ཡོད་ཀྱི་རོ་བ་ད་ཁོ་ག་ཅི་ཁ་ལོ་ཤེས་ཀྱི་ཡོད་རོ་ད་དེ་དེ་ནི་བཤད་ནས་དེ་བསད་ན་ཕན་ཡོད་ཟེར་གྱི་ཡོད་རེད།

ཨ་ནི། འདི་ནི་རྩོད་པ་དེ་གི་དེ་ནི། འདི་ནི་ཤག་ཅི་མི་འདུག་དེ་གི་ཨ་ནི་རྩོད་པ་ཡར་སློང་ནི་དེ་རྩོད་པ་རྒྱ་ཆེར་གཏོང་གིས་དེ་བ་པི་བི་ཡིན་པས་དེ་པི་ནི་ཨ་ནི།